དེ་སྔོན་ལ་ཡ་མ་རཱ་ཛ་ཚར་གཅིག་བཏོན་པའི་སྒང་ལ་སྲད་རྒྱུད་པའི་ལུགས་ལའང་ཡ་མ་རཱ་ཛ་ཚར་གཅིག་བཏོན་ཡོང་དུས་ཤན་གྱི། འཇིགས་བྱེད་གསལ་བཏབ། འདི་ལ་འཇིགས་བྱེད་རྟེན་དང་བརྟེན་པའི་དཀྱིལ་འཁོར་གསལ་བཏབ་ནས་རེད་གང་ལྟར་འཇིགས་བྱེད་ལ་ག་ལ་གསལ་བཏབ། ཤ་ཁྲག་བྱིན་གྱིས་བརླབས་བྱ་བའི་གཏོར་མ་དེ་ནས་ཕུད་དེ་ཡར་འཇིགས་བྱེད་ལ་ཕུལ། འཇིགས་བྱེད་ཀྱི་ཞལ་ལྗགས་འོད་ཟེར་གྱི་སྦུ་གུས་དྲངས་ནས་གསོལ་བའམ་བཞེས་པ་བྱས་པས་ང་རང་ཚོས་བཟའ་བ་ནང་བཞིན་པས།

ལྷག་མ་ལ་ཁ་དྲོ་མི་དྲན་སྐུ་དྲན་དགོས་ཡ་དེ་རྗེ་དང་འབངས་ཀྱི་ཁྱད་པར་ཡོད་པ་ཡིན་ཟེར། ཧོ་དེ་འདྲའི་གསུངས་སམ། དེའི་ཚོད་རེ་བ་བྱས་ནས། འཇིགས་བྱེད་ཀྱི། མཆོད་པའི་ལྷག་མ་མ་རིག་ཅི་ནས་ཕོག། ཨ་ནི་ཕྱོགས་སྐྱོང་བཅོ་ལྔ་སྔོན་མ། པའི། ཁས་བླངས་དང་དམ་བཅའ་དང་མི་འགལ་བ། ཤ་ཁྲག་ལ་ལོངས་སྤྱོད་ཆོག་པའི་གནང་བ་སྩལ་བ་རེད། སྲད་རྒྱུད་ལ་ཡོད་པ་རེད། སྲད་རྒྱུད་ཀྱི་འདོད་པ་དེ་རེད། ཡ་མ་རཱ་ཟེར་ཡ་ཡོད་མ་རེད། ཁུངས་དེ་ལ་ལི་ཏའི་གཞུང་གིས་གཏུགས་པ་རེད།

ཨ་ནི་ཕྱོགས་སྐྱོང་ཚོ་རང་གནས་སུ་གཤེགས་པར་གྱུར། རང་གནས་སུ་གཤེགས་ལུགས་དེ་ལ། ཕྱོགས་སྐྱོང་རང་རང་སོ་སོའི་ལུང་པ་འདམ་ཁར་གཤེགས། དཔེར་ན་གཤིན་རྗེ་འཆི་བདག་ལྷོ་ཕྱོགས་ཀྱི་ས་བདུན་རིམ་འོག་དེ་ལ་གཤེགས། བརྒྱ་བྱིན་འཆི་བདག་ཨ་ནི་བས་སུམ་ཅུ་རྩ་གསུམ་ལ་གཤེགས། དེ་འདྲའི་འདྲ་པོ་གི་དམིགས་པ་བྱས་ནས་རང་རང་སོ་སོའི་ལུང་པ་འདམ་ལ་གཤེགས་ཚར་ནས། ཚུར་ཁ་ལོག་ནས་རང་གི་སྒྲུབ་པ་པོ་དེ་ལ་བར་ཆད་ཨེ་ཡོང་མི་ཡོང་དགོངས་པ་བཞེས་ནས་དྲུང་དེ་ལ་དམིགས་པ་བྱས་ན་ཆོག་གསུངས་པ། རང་གནས་སུ་གཤེགས་ས་ཕར་ཅིག་གཤེགས།

ང་ཚོ་ཞིང་ཁའི་མཐའ་ལ་རྩྭ་སྐྱེས་སྡོད་ས་རྨོན་པ་མ་བརྒྱབ་ས་དེར་ཞིང་ཁའི་མུ་ཟེར་ཡོད། དུག་ལོག་གི་སྒབ་གཤམ་དེ་དེད་དཔོན་གཏོང་ས་ཁ་ཐུག་ལ་གོས་ལོག་གི་མུ་ཟེར་རེད། མུ་ཟེར་ཡག་པོ་འཇིག་རྟེན་པའི་སྐད་ལ་ཡང་མཐའ་མཐའ་གི་དོན་རེད། བྱས་ཙང་མུ་ཟེར་ཡག་དེ་མཐའ་གི་དོན་ལ་བསྒྱུར་རྒྱུ་ཡོད་མེད་མི་ཤེས་དེ་རྒྱ་སྐད་རེད། ང་ཚོ་མུ་གི་བཤད་པ་བྱེད་ཡག་བོད་སྐད་རེད་ཡང་ངས་དེ་གཉིས་རྒྱ་སྐད་བོད་སྐད་བསྲེས་བཞག་པ་མ་རེད་དོན་དག་གཅིག་པ་རེད་དེ་ནི་དེ་འདྲས་རེད་ད་ཤིག་རྒྱུ།

ད་ཚོགས་ཞིང་དང། པའི་རྡོ་རྗེ་འཇིགས་བྱེད་བླ་མ་ངོ་བོ་གཅིག་པ་ཡིན་པ་ལ་རྣམ་པ་ཐ་དད་དུ་བསྒོམ་པ་རེད། རྡོ་རྗེ་འཇིགས་བྱེད་ཀྱི་དབུའི་གཙོ་བོ་ཐོག་ལ། ཞལ་རས་མང་པོ་དགུ་ནང་ནས། མ་ཧེའི་ཞལ་གྱི། ཐོད་སྐམ་གྱི་རྒྱབ། རུས་པའི་རྒྱན་རུས་པའི་འཁོར་ལོ་གྱི་རྩིབས་བུམ་པའི་ཡོད་ས་དེ་གང་ན་སེང་ཁྲི་བྱས་སེང་གེའི་ཁྲི་ཐོག་ལ་རང་གི་བླ་མ་རྡོ་རྗེ་འཇིགས་བྱེད་ཀྱི་རྣམ་པ་ཅན་དུ་གསལ་ནས་དེ་བཞུགས་ཏེ་ཡོད་པ་དེ་འདྲ་ཅིག་སྤྱན་དྲངས།

སྟོང་གཞི་བསྡུ་དགོས། སྟོང་གཞི་བསྡུ་ལུགས་དེ་ལ་ཡི་གེ་རྗེས་གཞིག་དང་རིལ་འཛིན་གཉིས་ཡོད། ད་འདི་གར་བྱས་ན། རྒྱས་པ་བྱས་ན། བདེ་སྟོང་གི་ཡེ་ཤེས་ཀྱི་འོད་ཟེར་གྱིས་ཆོས་ཐམས་ཅད་ལ་ཕར་ཁྱབ་པ་བྱས་ནས། ཆོས་ཐམས་ཅད་པའི་སྦྱངས་ཏེ་མ་དག་པ་སྦྱངས་ནས། སྣོད་ཐམས་ཅད་གཞལ་ཡས་ཁང་བཅུད་ཐམས་ཅད་རྡོ་རྗེ་འཇིགས་བྱེད་ལ་གྱུར། སྣོད་ཐམས་ཅད་རྡོ་རྗེ་འཇིགས་བྱེད་ལ་ཡར་ཐིམ་དེ་རང་ལ་ཐིམ་ནས། དེ་ནས་གང་ག་ལོག་པས་རང་གཅིག་པོ་མ་གཏོགས་རང་རྡོ་རྗེ་འཇིགས་བྱེད་དུ་གསལ་བ་མ་གཏོགས།

དམིགས་པ་བྱས་ནས་ཡོད་ཡ་རང་གི་ལུས་འདི་ལ་ནཱ་དའི་རྩེ་མོ་ཕྲ་མོ་གཅིག་འཁྱོག་པ་ཅི་ཞིག་མ་གཏོགས་ཅི་གང་ཡོད་མ་རེད། ད་དེ་དཔེར་སྐྲ་ཡི་རྩེ་མོ་བརྒྱ་སྟོང་ལྟ་བུ་ཕྲ་རུ་ཕྲ་རུ་ཕྲ་རུ་ནོར་མི་དམིགས་པ་རེད་གསུངས་པས་ཅི་གང་ཡོད་མ་རེད་ཚང་མ་སྟོང་སོང་སྟོང་སང་ངེ་འགྲོ་བ་རེད། དེ་དུས་ན་ནང་རླུང་གི་འགྲོ་བ་དེ་དག་འགྲོ་འོད་གསལ་ཤར་ཡོང་བ་རེད། འོད་གསལ་ཤར་ཡོང་དུས་དཔེར་ཐོ་རངས་ཀྱི་སྟོན་ཀ་ཐོ་རངས་ཀྱི་ནམ་མཁའ་དཔེར་གཡའ་དག་པ་ལྟ་བུ་ཟླ་བ་མེད་ཉི་མ་མེད།

དེ་ནས་འཇམ་དཔལ་དང་བཅས་པ་འཇམ་པའི་དབྱངས་ཁོ་རང་ཡང་ཉི་མ་ལ་ཕར་ཐིམ། སྤྱན་དྲངས་པ་གང་ག་ཉི་མ་ལ་ཐིམ་ཉི་མའི་དཀྱིལ་འཁོར་ཚ་ཆེན་པོ་གཅིག་གྱུར་སོང་བསམ་པ་དེ་ཉི་མ་ལས་བྱང་ཆུབ། སྐུ། གསུང་ཉི་མ་ལས་བྱང་ཆུབ། ད་ཉི་མའི་དཀྱིལ་འཁོར་གྱི་དབུས་སུ་ཧཱུྃ་ཡིག་བཅས། ཧཱུྃ་ཡིག་དེ་ལས་འོད་ཟེར་འཕྲོས་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཁྲོ་བོ་དང་རིག་མའི་ཚོགས་ཐམས་ཅད་འབྲས་བུ་རྡོ་རྗེ་འཛིན་པ་ལ་འཇིགས་བྱེད་ཞེ་དགུ་མའི་དཀྱིལ་འཁོར་གྱི་ལྷ་ནང་བཞིན།